ག་འདྲ་ག་འདྲ་བསྒྱུར་བཅོས་བཏང་བའི་ངོ་བོ་ག་རེ་ལབ་ན་སེམས་མ་དུལ་བའི་སྐྱོན་དེ་མེད་པ་བཟོས་བྱས་སེམས་དུལ་བ་ཅིག་བཟོ་ཡག་འོ་ད་དེ་བསྒྱུར་བཅོས་བཏང་བའི་སྐད་ཆ་དེ་ཡིན་པ་རེད། ཡིན་ནའི་སེམས་བསྒྱུར་བཅོས་གཏོང་ཡག་དེ་སྨོན་ལམ་རྒྱབ་ནས་བསྒྱུར་ཐུབ་ཡག་མེད་པ་ཁོ་བསམ་བློ་བཏང་ནས་ཚད་མའི་ངེས་པ་རྙེད་པའི་ཐོག་ནས་ཨ་ནི་ཕྱིན་ཅི་ལོག་གི་བློ་དེ་འགག་ཡ་གཅིག་དང་ཕྱིན་ཅི་མ་ལོག་པའི་བློ་སྐྱེ་ཡ་གཅིག་ཕྱིན་ཅི་མ་ལོག་པའི་བློ་འགག་ཡ་ཟེར་མཁན་དེ་ཕྱིན་ཅི་ལོག་པའི་བློ་གཅིག་སྐྱེས་པའི་སྒོ་ནས་ཨེ་ནི་ཕྱིན་ཅི་མ་ལོག་པའི་བློ་འགག་ཕྱིན་ཅི་ལོག་པའི་བློ་དེ་འགག་རྒྱུ་རེད་མ་གཏོགས་དེ་ལས་ལོགས་སུ་ཐབས་ཤེས་མི་འདུག་ག་འོ་ད་འདི་འདྲ་རེད་ཤག་ད་འདི་འདྲ་ཡིན་དུས་ཚང་ནས་ང་རང་ཚོས་ད་སངས་རྒྱས་པའི་ཆོས་ཟེར་ཡ་དེ་སློབ་སྦྱོང་བྱེད་ཡ་དེ་དཔེ་གལ་ཆེན་པོ་རེད།